དེ་རིང་བོད་ཀྱི་ལོ་སར་ཚེས་གཉིས་ཉིན་ནི་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་བོད་མིའི་གཞིས་ཆགས་ཀྱི་གཞིས་བྱེས་རྒྱལ་བའི་ཕོ་བྲང་དུ་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གཙོ་བོར་དབུ་བཞུགས་གནང་བའི་ཐོག་སེར་སྐྱ་མི་མང་སྟོང་ཕྲག་བརྒལ་བས་ལོ་སར་དགའ་སྟོན་གནང་ཡོད་པ་རེད། དཔལ་ལྡན་སྲིད་སྐྱོང་མཆོག་གིས་གཞིས་བྱེས་བོད་མི་ཡོངས་ལ་ལོ་སར་གྱི་འཚམས་འདྲི་ཞུས་པ་དང་ཆབས་ཅིག་རྒྱལ་སྤྱིའི་ཐོག་བོད་དོན་ལ་རྒྱབ་སྐྱོར་དང་བོད་མིའི་སྒྲིག་འཛུགས་དང་འགོ་ཁྲིད་ལ་ཆེ་མཐོང་བོད་པའི་སྤྱི་ཚོགས་གསོན་གནས་ཐུབ་པ་དེ་དག་ཚང་མ་གོང་ས་མཆོག་གི་མཛད་འཕྲིན་ཉག་གཅིག་ལ་བརྟེན་ནས་ཡོང་གི་ཡོད་པ་མ་ཟད་གོང་ས་མཆོག་སྐུ་ཚེ་གུང་གྲངས་བརྒྱ་དང་བཅུ་གསུམ་ལ་བཞུགས་རྒྱུའི་ཞལ་བཞེས་ཡོད་ཀྱང་དེ་དང་ལྷན་ང་ཚོ་བོད་མི་ཚོའི་ངོས་ནས་གོང་ས་མཆོག་གི་བཀའ་དགོངས་ལམ་སྟོན་བཞིན་ཚུལ་བཞིན་བསྒྲུབས་ཏེ་དམ་ཚིག་གཙང་མ་དགོས་རྒྱུ་དེ་གལ་འགངས་ཆེ་ཤོས་ཡིན་པ་གསུངས་གནང་སོང། འོ་དེ་འདྲའི་རྐྱང་རྐྱང་ཅིག་ཆགས་བསྡད་ཡོད་པ་སོང་ཙང་ད་ལྟ་ཡིན་པ་ཡིན་ནས་ང་ཚོ་བོད་པའི་སྤྱི་ཚོགས་གསོན་གནས་ཐུབ་ཡ་འདི་ཡ་དེ་རྒྱལ་བ་རིན་པོ་ཆེ་རྒྱལ་བ་རིན་པོ་ཆེའི་མཛད་པ་འཕྲིན་ལས་རང་ལ་བརྟེན་ནས་ཡོང་གི་འདུག། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ངོས་ནས་ཉེ་བའི་ཆར་ལ་ཅིག་མང་ཚོགས་འདུ་འཛོམས་བྱེད་སའི་གི་ཨ་ནི་མཛད་སྒོ་ཡོངས་རྫོགས་ལ་ཡང་རྒྱལ་བ་རིན་པོ་ཆེ་གིས་བཀའ་དེ་གནང་བསྡད་གི་ཡོད་རེད་ཨ་ང། ལོ་བཅུ་ཕྲག་གཉིས་ལྷག་ཞིག་བསྡད་གི་རེད་ད་བྱས་བྱས་བཀའ་གནང་ཡ་དང་ལོ་བརྒྱ་དང་བཅུ་གསུམ་བར་དུ་བཞུགས་གི་ཡིན་བྱས་ནས་བཀའ་གནང་ཡ་འདི་བླ་མའི་ངོས་ནས་ཐུགས་བསྐྱེད་དམ་པོ་ཡོད་པ་འདི། བསྟན་གནང་གི་ཡོད་རེད། ཡིན་ནའི་བླ་མ་སྐུ་ཚེ་ཞབས་པད་བརྟན་པ་བྱེད་པ་ལ། ཨ་ནི་བླ་སློབ་ཀྱི་དམ་ཚིག་དེ་བརྟན་པོ་ཡོང་ཡོང་དགོས་ཀྱི་ཡོད་པ་སོང་ཙང་ད་ང་རང་ཚང་མ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སློབ་མ་ཆགས་བསྡད་ཡོད་རེད། དེ་ཡིན་དུས་ང་ཚོ་སློབ་མ་ཚོའི་ངོས་ནས། རྒྱལ་བ་རིན་པོ་ཆེའི་བཀའ་དགོངས་གཞི་བཟུང་བྱས་བྱས། ལས་དོན་སྒྲུབ་ཡ་ལ་ཡང་འབད་བརྩོན་བྱས་པ་འདྲ་བོ་ཕྱིན་པ་ཡིན་ན། ཨ་ནི་རྒྱལ་བ་རིན་པོ་ཆེའི་སྐུ་ཚེ་ཞབས་པད་རང་བཞིན་གྱིས་བརྟན་གྱི་རེད་བྱས་བྱས་འདི། ཅིག་ཞུ་ཡ་གི་འདོད་པ་བྱུང་སོང། ཡང་བོད་དོན་ཆབ་སྲིད་ཐོག་ནས་ད་ལྟའི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་འགོ་ཁྲིད་པའི་རྒྱ་ནག་གཞུང་གི་འོག་བོད་དོན་དཀའ་རྙོག་སེལ་རྒྱུ་ཁག་པོ་ཟེར་གྱི་ཡོད་ཀྱང་མ་འོངས་གནས་སྟངས་དང་དུས་ཀྱི་འགྱུར་འགྲོས་ལ་སྔོན་དཔག་བྱས་པའི་ཐོག་ནས་མུ་མཐུད་འབད་བརྩོན་གནང་བཞིན་ཡོད་པ་གསུངས་སོང། ད་སྤྱི་ཡོངས་ཀྱི་ཐོག་ནས་བཤད་པ་ཡིན་ན། དེང་སང་རྒྱ་ནག་ནང་ལོགས་ལ། ཆབ་སྲིད་ཀྱི་ཐོག་ནས་རེད། འགྱུར་བ་ཁ་ལྷག་ཙམ་ཤུགས་ཆེན་པོ་ཞིག་འགྲོ་བསྡད་ཀྱི་ཡོད་རེད། དཔལ་འབྱོར་གྱི་ཐོག་ནས་ཡིན་པ་ཡིན་ནའི། ཨ་ནི་འགྱུར་བ་ཤུགས་ཆེན་པོ་ཞིག་འགྲོ་གི་ཡོད་པའི་རྒྱུ་མཚན་ལ་བརྟེན་ནས། འཛམ་བུ་གླིང་གི་འདི་དང་རྒྱ་ནག་ཁོ་རང་ཚོས་ཀྱི་ལས་ཀ་བྱེད་སྟངས་ལ་བརྟེན་ནས་འཛམ་བུ་གླིང་གིས་རྒྱ་ནག་ལ་ཡང་ལྟ་སྟངས་ཁག་ཁག་ཅིག་མ་འདྲ་ཆགས་བསྡད་ཡོད་རེད། བོད་ནང་ལོགས་ལ་ཡིན་པ་ཡིན་ན་གནས་སྟངས་ཇེ་སྡུག་ཇེ་སྡུག་ཏུ་འགྲོ་གི་འདུག་མ་གཏོགས་ཅིག་གི་གནས་སྟངས་གུ་ཡངས་དུ་འགྲོ་ཡས་ཀྱི་དེ་མཐོང་ཐུབ་ཡས་མི་འདུག་དེ་འདྲ་ཡིན་པ་སོང་ཙང། ད་ལྟ་བོད་རྒྱ། བོད་རྒྱའི་དཀའ་རྙོག་སེལ་ཡག་གི་ཆེད་དུ་ང་ཚོ་རྒྱ་ནག་ལ་ཕར་སྙོབ་ཕར་སྙོབ་དགོས་ཀྱི་ཡོད་རེད་འབད་བརྩོན་བྱེད་དགོས་ཡ་དེ་བྱེད་བསྡད་དགོས་ཀྱི་ཡོད་རེད་བྱེད་བྱེད་གི་ཡོད། ཡིན་པ་ཡིན་ནའི་ད་ལྟའི་གནས་སྐབས་ལ་ཡ། ཨ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་འགོ་ཁྲིད་པའི་གི་གཞུང་འདི་གི་འོག་ནས་ང་ཚོ་བོད་པ་དཀའ་རྙོག་དེ་ལམ་སང་ཅིག་སེལ་ཐུབ་ས་རེད་བསམ་སང་ཅིག་དང། ང་ཚོའི་མངོན་འདོད་གཞིར་བཟུང་ཅིག་གི་དོན་དག་ཅིག་འགྲུབ་ཀྱི་རེད་བསམ་སང་འདྲ་པོ་ཅིག་ཏོག་ཙམ་ཁག་པོ་རེད་ཞུ་འདུག་ཡིན་པ་ཡིན་ནའི་འབད་བརྩོན་མུ་མཐུད་ནས་ཞུ་དགོས་ཀྱི་ཡོད་རེད། གནས་སྟངས་ག་འདྲས་ཅིག་འགྱུར་བ་འགྲོ་གི་ཡོད་མེད་དེ་སུ་གཅིག་གིས་ཞུ་ཤེས་ཀྱི་མ་རེད། དེ་ཡིན་པ་སོང་ཙང་གནས་སྟངས་མ་འོངས་པར་གནས་སྟངས་འགྱུར་བ་ག་འདྲས་འགྲོ་གི་རེད་བསམ་པ་དེ་འདྲས་ཞིབ་འཇུག་བྱས་པའི་ཐོག་ནས་ཨ་ནི་དེ་ཚོ་ལ་ཡང་གདོང་ལེན་ག་འདྲས་བྱེད་དགོས་ཀྱི་ཡོད་མེད་དེ་འཛིན་སྐྱོང་བཀའ་ཤག་ནས་བྱས་བསྡད་ཡོད་ཟེར་ནས་འདི་གཅིག་ཞུ་བའི་འདོད་པ་བྱུང་སོང། ད་དུང་རྒྱལ་སྤྱིའི་ཐོག་ལ་ཡང་བོད་དོན་གནས་སྟངས་གང་ཐུབ་སྙོབ་ཐབས་དང་བཙན་བྱོལ་སྤྱི་ཚོགས་ནང་ལ་ཡང་མ་འོངས་དཀའ་ངལ་མ་འཕྲད་པའི་ཆེད་གདོང་ལེན་བྱེད་དགོས་པའི་གནས་སྟངས་མང་པོ་ཞིག་གི་ཐོག་མ་འོངས་སྔོན་དཔག་གི་ཐོག་ནས་གྲ་སྒྲིག་དང་ལས་དོན་གནང་བཞིན་ཡོད་པ་གསུངས་སོང། ཨ་ནི་རྒྱལ་སྤྱིའི་ནང་ལོགས་ལ་ཡང་ག་ཚོད་ཐུབ་ཐུབ་ཅིག་སྙོབ་ཡག་གི་འབད་བརྩོན་ཞུ་བསྡད་ཀྱི་ཡོད། མི་འགའ་ཤས་ད་ཁྱེད་རང་དཔེ་དཀའ་ལས་ཞིག་རྒྱག་གི་འདུག་ག་ཚོད་ཞིག་རྒྱུག་བསྡད་ཀྱི་འདུག་ཟེར་བྱས་གསུང་མཁན་ཡོང་གི་འདུག་ངས་དེ་ཞུ་བསྡད་ཀྱི་ཡོད་ད་མི་མང་གིས་འོས་འཕེན་བྱས། རྐུབ་བཀྱག་དེའི་སྒང་ལ་བསྐྱལ་བ་རེད་རྐུབ་བཀྱག་དེའི་སྒང་ལ་ཉལ་ཡ་བསྐྱལ་བ་མ་རེད་པ། ད་ལས་ཀ་བྱེད་ཡ་གི་ཐོག་ལ་བསྐྱལ་བ་རེད་དེ་ཡིན་དུས་བསམ་པ་སོ་སོའི་གི་ད་འཇོན་ཚོད་དཔག་ཚོད་གི་ག་ཚོད་ཐུབ་ཐུབ་ཅིག་ཨ་ནི་འཛམ་བུ་གླིང་འདིའི་ནང་ལ་ཡ་སྙོབ་ཐུབ་ཡ་གི་ཐབས་ཤེས་དེ་བྱས་བསྡད་ཡོད། ཨ་ནི་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཡིན་པ་ཡིན་ནའི་ང་ཚོ་གདོང་ལེན་བྱེད་དགོས་ཡ་གི་གནས་སྟངས་མང་པོ་ཅིག་ཡོད་རེད། གདོང་ལེན་དེ་གས་དེ་སྔོན་དཔག་བྱས་པའི་ཐོག་ནས། གདོང་ལེན་སྔོན་དཔག་བྱས་པའི་ཐོག་ནས། ཨ་ནི་མ་འོངས་པ། དཀའ་ངལ་མི་འཕྲད་པའི་སྔོན་ཚུད་ནས་བྱས་ནས་དཀའ་ངལ་ག་རེ་ཟེར་དགོས་རེད། ད་ང་ཚོ་ད་ལྟ་སྨན་ཁབ་བརྒྱབ་པ་ནང་བཞིན་བྱས་གྲ་སྒྲིག་བྱས་ནས། སེལ་ཐུབ་པ་འདྲ་པོ་ཡིན་པ་ཡིན་ན། ཕན་ཐོགས་ཡོང་གི་ཡོད་པ་སོང་ཙང་དེ་འདྲའི་གི་ལམ་ཀ་ཅིག་སྒང་འགྲོ་བསྡད་ཀྱི་ཡོད། ཡང་བཙན་བྱོལ་ནང་བོད་མི་ཉུང་ཤས་དེ་དག་གིས་དོན་དག་ཆུང་ཙག་ལ་མགོ་འཁོར་ནས་ང་ཚོའི་རྩ་དོན་འཐུས་ཤོར་འགྲོ་གི་ཡོད་སྟབས་ཚང་མས་འགན་འཁུར་མཉམ་ལེན་གནང་རྒྱུའི་འབོད་སྐུལ་ཡང་གནང་སོང། ང་སྲིད་སྐྱོང་ངོས་ནས་ཡིན་པ་ཡིན་ནའི་རེད་བཀའ་ཤག་ངོས་ནས་ཡིན་པ་ཡིན་ནའི་རེད། ཨ་ནི་བོད་མི་མང་སྤྱི་འཐུས་རྣམ་པ་ཚོ་ཡིན་པ་ཡིན་ནའི་རེད་ས་གནས་ཀྱི་འགན་འཁྱེར་མཁན་ཡིན་པ་ཡིན་ནའི་རེད་མི་མང་ཚང་ལོ་ངོས་ནས་ཨ་ནི་འགན་མཉམ་འཁུར་གྱིས་བཞེས་དགོས་ཀྱི་རེད་མ་གཏོགས་ཅིག་གིས་ད་ལྟ་གནད་དོན་ཆུང་ཙག་ཆུང་ཙག་ལ་ཡང་མགོ་འཁོར་བྱས་ན་སོ་སོའི་གི

སྲིད་ཇུས་ཡིན་པ་ཡིན་ནའི་རེད་རྒྱལ་བ་རིན་པོ་ཆེའི་དགོངས་པ་གཙོ་བོ་བཞག་པའི་ཐོག་ནས་ད་ཐབས་ཇུས་ཚོ་ག་རེ་བྱེད་དགོས་ཀྱི་ཡོད་མེད་དེ་སོ་སོའི་རིག་པ་གཏོང་ཡ་རེད་དེ་ཡིན་དུས་ཚང་མ་ང་ཚོ་འདི་འདྲའི་འདི་གས་ང་ཚོའི་ལས་དོན་ག་རེ་བྱས་པ་ཡིན་ནའི་ཨ་ནི་སྐུ་མདུན་གོང་ས་མཆོག་དགོངས་པ་གཙོ་བོ་ལ་བཞག་པའི་ཐོག་ནས་ཨ་ནི་ལས་ཀ་བྱེད་བསྡད་ཀྱི་ཡོད་མ་འོངས་པ་ཡིན་ནའི་ད་ག་རང་བྱེད་བསྡད་ཀྱི་ཡིན་འདི་རྣམ་པ་ཚོ་ཐུགས་འཚབ་གནང་མི་དགོས་ཟེར་ཞུ་ཡ་ཡིན་ཚང་མ་ལ་ལོ་གསར་སྤྲོ་པོ་གནང་དགོས་ཐུགས་རྗེ་ཆེ། ཡང་ད་ལྟའི་ཆར་སྦེལ་ཀོབ་གཞིས་ཆགས་ནང་ས་ཁང་མེད་པའི་མང་ཚོགས་གནས་སྤོ་བྱ་རྒྱུའི་འཆར་གཞིའི་ཆེད་ཕྱི་རྒྱལ་ཁག་ཏུ་ཕྱིན་ཟིན་པའི་མང་ཚོགས་ནས་ས་ཁང་བོད་མིའི་སྒྲིག་འཛུགས་ལ་ཕྱིར་སློག་གནང་དགོས་པའི་འབོད་སྐུལ་ཡང་གནང་སོང། དེ་དང་ཕྱོགས་མཚུངས་དཔལ་ལྡན་སྲིད་སྐྱོང་མཆོག་ནས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་ཁྱབ་ཁོངས་སློབ་གྲྭའི་དགེ་ལས་ཞབས་ལོ་ཉི་ཤུ་རྩ་ལྔ་འཁོར་བ་རྣམས་དང་མཉམ་འབྲེལ་ལས་བྱེད་ལོ་ངོ་ཉི་ཤུ་འཁོར་བ་རྣམས་ལ་ལེགས་སོའི་སྐུ་ཐང་དང་ཕྱག་འཁྱེར་ཕུལ་བ་དང་དེ་བཞིན་སྦེལ་ཀོབ་རོ་ཏའེ་རི་ལྷ་ས་སྤྱི་ཚོགས་ཞབས་ཞུ་ཚོགས་པའི་ངོས་ནས་གནང་བའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་སྦེལ་ཀོབ་གཞིས་ཆགས་གཉིས་ཀྱི་སློབ་ཕྲུག་ཁག་གཅིག་ལ་ལེགས་གསོལ་ཕྱག་འཁྱེར་བཅས་གནང་ཡོད་པ་རེད། དེ་རྗེས་སྲོལ་རྒྱུན་བོད་ཀྱི་ལྷ་མོ་དང་ཡུལ་ལུང་ཁག་གི་ཞབས་གཞས་གཟིགས་འབུལ་ཞུས་ཏེ་མཇུག་སྒྲིལ་གནང་སོང། རྒྱ་གར་ལྷོ་ཕྱོགས་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།